དངུལ་ཆུ་ཟེར་དེ་བྱས། རྒྱལ་སྲས་ཟེར་དེ་རྒྱལ་པོའི་སྲས་སྐད་ཆ་མ་རེད། ཁོ་རང་དཔེ་ཡོངས་གྲགས་བྱས་ནས་དཔེ་བྱང་ཆུབ་ཀྱི་སེམས་ཉམས་བཞེས་གནང་ནས། དཔེ་དེའི་ཚེ་དེའི་དུས་དཔེ་བྱང་ཆུབ་སེམས་དཔའི་མཚན་གཞི་གསུང་ཡག་གཅིག་གི་ཡོངས་གྲགས་ཆགས་བྱས་བསྡད་ཡོད་རེད། དེ་འདྲ་ཡིན་དུས་རྒྱལ་སྲས་མཚན་གསུངས་བཞག། ཐོགས་མེད་བཟང་པོ་ཟེར་ན་ཁོ་རང་གི་མཚན་དེ་རེད། ཨང་དང་ལོ་རྒྱུས་ནང་དེ་འདྲ་གོ་ཡག་འདུག་ག། བུ་སྟོན་རིན་པོ་ཆེ་མཁས་པ་ཆེན་པོ་ཞེ་དྲག་རེད། སྐབས་ཅིག་ཨེ་ནི་བུ་སྟོན་རིན་པོ་ཆེ་ཕྱག་ཏོག་ཙམ་མ་བདེ་བ་བྱུང་ནས། ཨེ་ནི། རྒྱལ་སྲས་ཐོགས་མེད་བཟང་པོ་ལ་ཡང་ད་ཁྱོད་རང་བྱང་ཆུབ་ཀྱི་སེམས་ཀྱི་ཨེ་ནི། ཉམས་མྱོང་ཐོན་བསྡད་པ་ཅིག་རེད་ཨེ་ནི་ངའི་ལག་པ་དེ་ཕུ་ཞིག་སྐྱོན་དང་ཟེར་ནས་འོ་དེ་འདྲ་གསུངས་པའི་ལོ་རྒྱུས་ཡོད་རེད། བྱས་ནས། དངོས་སུ་རྒྱལ་སྲས་ཐོགས་མེད་བཟང་པོ་ཟེར་ནས་གཞན་དང་མི་འདྲ་བའི་ད་ག་ཞིག་རེད།

ཟབ་མོ་སྟོང་པ་ཉིད་ཀྱི་དོན་ལ་རྩེ་གཅིག་ཏུ་མཉམ་པར་བཞག་ནས། དམིགས་གཏད་མཐའ་དག་ག་ཟེར་དགོས་རེད་དམིགས་གཏད་མཐའ་དག་ཕར་བཤིག་བྱས་འདུག་ས་རེད་དེ། ཐ་སྙད་པའི་ཆ་ནས་འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ད་དེའི་གཞུག་དེ་ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས་དམ་ཆོས་བསྒྲུབས་ལས་བྱུང་སྟེ་དེ་ཡང་ནི་དེ་ཡི་ལག་ལེན་ཤེས་ལ་རག་ལས་པས་རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ།

ཨོ་དེ་འགྲིག་གི། ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས། དམ་ཆོས་བསྒྲུབས་ལས་བྱུང་སྟེ་དེ་ཡང་ནི། དེ་ཡི་ལག་ལེན་ཤེས་ལ་རག་ལས་པས་རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ། རྩོམ་པར་དམ་བཅའ་དང་བྱས། དལ་འབྱོར། ད་དེ་སྐྱེས་བུ་གསུམ་གྱི་ལམ་རིམ་འདི་གསུང་གི་འདུག། དེ་སྐྱེས་བུ་གསུམ་གྱི་ལམ་རིམ་གྱི་ཐ་སྙད་དེ། ཇོ་བོ་རྗེ། ཨེ་ནི། བོད་ལ་ཡར་ཕེབས་ནས། ཨེ་ནི། ལམ་སྒྲོན་མཛད་བྱས། དེ་དུས་ནས་ནི་སྐྱེས་བུ་གསུམ་གྱི་ལམ་རིམ་གྱི་ཐ་སྙད་བྱུང་འདུག་གསུངས་བཞག། བྱས་ནས་བ་ད་དེ། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི་རྒྱལ་སྲས་སྒོམ་པ་ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། ད། སློབ་གཉེར་བྱེད་དགོས་རེད་གསུངས་པ་རེད། ད་དེ་ནས་གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་བརྗེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། སོ་སོ་ད། སྐྱེས་སའི་ལུང་པ་འདི་ནི་རྩ་ཆེན་པོ་རེད་དེ། ཡིན་ནའི་ད་དེ། སོ་སོའི་གཉེན་ཉེ་དུ་མང་པོ་ཞིག་འདུག་ས་ཡོད་པ་ཡིན་དུས་ཙམ་ནས་ཡང་ཁོ་གཉེན་གྱི་ཕྱོགས་ལ།

ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ། རྣམ་གཡེང་མེད་པས་དགེ་སྦྱོར་ངང་གིས་འཕེལ། རིག་པ་དྭངས་པས་ཆོས་ལ་ངེས་ཤེས་སྐྱེ། དབེན་པ་བསྟེན་པ་རྒྱལ་སྲས་ལག་ལེན་ཡིན། ད་ཕ་ཡུལ་སྤངས་ནས་ཡང་གཅིག་པའི་ག་སོགས་རེད། ཡང་ཕ་ཡུལ་གསར་པར་ཕྱི་བཞིན་འདི་ནང་ལ་ཡང་གཅིག་པའི་ཆགས་སྡང་གི་རྙོག་དྲར་ཞུགས་ཕྱིར་ནང་ཚུད་དེ་འདྲ་མིན་པ་བྱས། ཕ་ཡུལ་སྤངས་ནས་ད་དབེན་པ་བསྟེན་དགོས་རེད། འོ་ད་འདི་གསུངས་བཞག་དབེན་པ་བསྟེན་པ་རྒྱལ་སྲས་ཡུན་ད་དེ་ནས་མི་རྟག་པ་རེད། ཡུན་རིང་འགྲོགས་པའི་ཡུན་རིང་འགྲོགས་པའི་མཛའ་བཤེས་སོ་སོར་འབྲལ། འབད་པས་བསྒྲུབས་པའི་ནོར་རྫས་ཤུལ་དུ་ལུས། ལུས་ཀྱི་མགྲོན་ཁང་རྣམ་ཤེས་མགྲོན་པོས་བོར། ཚེ་འདི་བློས་གཏོང་རྒྱལ་སྲས་ལག་ལེན་ཡིན། མི་རྟག་པ་བསྒོམ་ཡག་རེད། གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་ལ་བྱམས་དང་སྙིང་རྗེ་མེད་པར་འགྱུར་བྱེད་པའི་གྲོགས་ངན་སྤོང་བ་རྒྱལ་སྲས་ལག་ལེན་ཡིན། གུང་ཐང་རིན་པོ་ཆེས་གསུངས་ཡ་དེ་རེད་སྡིག་གྲོགས་ཡིན་ཞེས་རྭ་ཅན་མི་འབྱུང་གི་ཟེར་གསུངས་བཞག་སྟེ། ཁོ་གང་ལྟར་ཅིག། སྡིག་པའི་གྲོགས་པོ་སུ་ལ་ནི་དཔེ་གཅིག་ཞུ་ན་ལོང་ངེ་སོ་གི་རེད་མ་རེད། སྡིག་པའི་གྲོགས་པོ་སུ་ལ་ནི་ཅེས་གང་ལྟར་སོ་སོ་ཤ་ཚར་ཡོད་པ་ཡིན་ནས་གང་ལྟར། རང་བཞིན་གྱི་བོད་གོམས་གཤིས་རུ་ཁོ་ཨེ་ནི། ཀྱེ་ཀྱེ་ཚེ་འདིའི། ཅེས་ལྟོ་གོས་གཏམ་གསུམ་སྒང་ལ་གཅིག་པའི་གཙོ་བོ་ཆེ་དེ་ཨ་རོ། ཨོ། དེ་འདྲ་ཡོད་མཁན་ཞིག་འདུག་ན། ཨ་ནི། ཨོ་དེ་སྡིག་པའི་གྲོགས་པོ་ཆགས་ཀྱི་ཡོད་རེད། ད་དེ་གསུང་གི་ཡོད་རེད། དེ་འདྲ་ཡིན་དུས་གྲོགས་ངན་སྤོང་བ་རྒྱལ་སྲས་ལག་ལེན་ཡིན། གང་ཞིག་བསྟེན་ན་ཉེས་པ་ཟད་འགྱུར་ཞིང་ཡོན་ཏན་ཡར་ངོའི་ཟླ་ལྟར་འཕེལ་འགྱུར་བའི་བཤེས་གཉེན་དམ་པ་རང་གི་ལུས་བས་ཀྱང་གཅེས་པར་འཛིན་པ་རྒྱལ་སྲས་ལག་ལེན་ཡིན། ད་དེ་བཤེས་གཉེན་བསྟེན་ཚུལ་གསུངས་པ་རེད། ང་རང་ཚོ་སྤྱིར་བཏང་གི་སློབ་སྦྱོང་ཡིན་ནའི་དགེ་རྒན་ཡག་པོ་ཞིག་དགོས་ཀྱི་རེད་བ་ད།

ཁ་སོ་རེད། མིང་ཙམ་དང་ཅིག་ཚིག་སྐམ་པོ་རུ་བཤད་བསྡད་དེ་འདྲ་མ་ཡིན་པ་ཁོ་དངོས་གནས། དང་པོ་རྒྱ་ཆེན་ཐོས་པ་མང་དུ་བཙལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླངས། ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས། རྗེ་རིན་པོ་ཆེས་གསུང་བ་ནང་བཞིན་ཅིག། སྐད་གང་འདྲ་སོ་སོས་སློབ་གཉེར་བྱས། སློབ་གཉེར་བྱས་ནས་ཨ་ནི། སྡེ་སྣོད་གསུམ་གཞུང་སྡེ་སྣོད་གསུམ་ལ་སློབ་སྦྱོང་བྱས། ཨ་ནི་བསླབ་པ་གསུམ་ཉམས་ལེན་བྱས། འོ་འདི་འདྲའི་ཅིག་གི་ཐོག་ནས་ཨ་ནི། རང་གི་རྒྱུད་ལ་ཉམས་མྱོང་རུ་ཡོད་མཁན་འདི་འདྲའི་ཅིག་གིས་ད་ང་ཚོའི་དགེ་རྒན་བྱེད་ཐུབ་ཀྱི་ཡོད་རེད། ས་འདི་འདྲ་ཡིན་དུས་སློབ་ཁྲིད་བྱེད་མཁན་དགེ་རྒན་དེའི། སློབ་ཁྲིད་བྱེད་ཡག་གི་དོན་དག་དེ་དེ་སོ་སོ་ལ་ལྐོག་ཏུ་གྱུར་པ་ཡིན་ན་ཨ་ནི་མི་ལ་ཕན་ཐོགས་བྱེད་ཐུབ་ཀྱི་མ་རེད། འོ་འདི་ནང་བཞིན་བྱས་ནས།

ཨ་ལས་འདི་སྐྱབས་འགྲོ་རེད་ཤག། འཇིག་རྟེན་ལྷ་ཡིས་སུ་ཞིག་སྐྱོབ་པར་ནུས་དེ་ཕྱིར་གང་ལ། སྐྱབས་ན་མི་བསླུ་བའི། དཀོན་མཆོག་སྐྱབས་འགྲོ་རྒྱལ་སྲས་ལག་ལེན་ཡིན། ད་ཤིན་ཏུ་བཟོད་དཀའི་ངན་སོང་སྡུག་བསྔལ་རྣམས། སྡིག་པའི་ལས་ཀྱི་འབྲས་བུར་ཐུབ་པས་གསུངས། དེ་ཕྱིར་སྲོག་ལ་བབ་ཀྱང་སྡིག་པའི་ལས། ནམ་ཡང་མི་བྱེད་རྒྱལ་སྲས་ལག་ལེན་ཡིན། ད་གང་ལྟར་སྡུག་བསྔལ་ཟེར་ཡ་དེ་ཡི། གཞན་ལ་ཕ་གི་མི་སྐྱིད་པ་ཡོང་ཡག། གཞན་ལ་ཕ་གི་སྡུག་བསྔལ་ཡོང་ཡག་ཅིག་གི་ལས་འདི་གི་འབྲས་བུ་ལ་ཡ་རང་ལ་ཨེ་ནས་སྡུག་བསྔལ་ཡོང་ཡག་ཅིག་ཡོང་གི་ཡོག་རེད། ཁོ་ལས་འབྲས་ཟེར་གོ་ཆོས་ཉིད་རེད་ཤག། ཡག་པོ་བྱས་ན་ཡག་པོ་ཡོང་གི་རེད། སྡུག་པོ་བྱས་ན་སྡུག་པོ་ཡོང་གི་རེད་ཟེར་དེ། ང་ཚོ་ཕྱིའི་བས་ན་རྒྱུ་འབྲས་རུ་ཆ་བཞག་ནས་བ་རྒྱུ་བཟང་པོ་བྱེད་ཨེ་ནི། བྲོ་དཔེར་ན་མངར་མོ་ཡོད་པ་ཅིག་གི་ས་བོན་ཞིག་བཏབ་པ་ཡིན་ན་དེའི་འབྲས་བུ་དེ་མངར་མོ་ཡོད་པ་འབྱུང་གི་རེད། ས་བོན་ཁ་བ་ཡིན་ན་ཨེ་ནི། དེའི་འབྲས་བུ་དེ་ཨེ་ནི་ཁ་བ་ཅིག་ཡོང་བསྡད་ཀྱི་རེད་ཟེར་ནས་གསུངས་ཤག་དེ་ཀོ་ཨོ་དེ་ཁོ་རང་ཆོས་ཉིད་རེད། ཡག་པོ་བྱས་ན་ཡག་པོ་ཡོང་གི་རེད་སྡུག་པོ་བྱས་ན་སྡུག་པོ་ཡོང་གི་རེད་ཟེར་ད་དེ་རེད།

སྲིད་གསུམ། སྲིད་གསུམ་བདེ་བ་རྩྭ་རྩེའི་ཟིལ་པ་བཞིན་ཡུད་ཙམ་ཞིག་གིས་འཇིག་པའི་ཆོས་ཅན་ཡིན། ནམ་ཡང་མི་འགྱུར་ཐར་པའི་གོ་འཕང་མཆོག་དོན་དུ་གཉེར་བ་རྒྱལ་སྲས་ལག་ལེན་ཡིན། དེ་སྐྱེས་བུ་འབྲིང་དུ་ཆད་ད་དེ་ནས། ཐོག་མེད་དུས་ནས་བདག་ལ་བརྩེ་བ་ཅན། མ་རྣམས་སྡུག་ན་རང་བདེས་ཅི་ཞིག་བྱ། ད་དེ་དངོས་གནས་རེད་ད། གྲངས་ཀ་མང་ཉུང་ཆ་ནས་བརྩིས་པ་ཡིན་ན། རང་ཟེར་ན་གཅིག་གི་རེད་བ་ད། གཞན་ཟེར་ན་མཐའ་ཡས་པ་ཅིག་རེད་བ་ད།

པའི། གཡས་གཡོན་མི་ཚང་མ་ལ། སོ་སོ་གཅིག་བློས་མ་ཁེལ། ཨེ་ནི། དགྲའི་སོ་རུ་ཅིག་ཆགས་བསྡད་པ་ཡིན་ན་སྐྱིད་པ་ཡོང་ཡ་མི་འདུག་ག། ཨེ་ནི། ཚན་རིག་པ་ཚོས་འདི་ཤེས་ཀྱི་འདུག་ག། ང་ཚོ Social Animals སྤྱི་ཚོགས་ལ་བརྟེན་བསྡད་པ་ཅིག་རེད། དེ་འདྲ་ཡིན་དུས་གང་ལ་བརྟེན་སའི་སྤྱི་ཚོགས་དེ་དང། སྤྱི་ཚོགས་དེ། སོ་སོ་ཕ་གི་བྱམས་བརྩེ་བྱས། ཨེ་ནི། པའི་འབྲེལ་བ་བཟང་པོ་བཟོས་པ་ཡིན་ན། ཨེ་ནི། རང་ཉིད་གང་ལ་བརྟེན་སའི་གཞི་དེ་སྤྱི་ཚོགས་ཡིན་དུས་ཙཱ་ནས། ཨེ་ནི།

ཚེ་ས་གང་ལ་བརྟེན་སའི་སྤྱི་ཚོགས་ལ་ཕན་ཐོགས་བྱེད་ཐུབ་ཡག་ཅིག་དང། ཕ་གི་ཅིག་སེམས་ཐག་ཉེ་པོ་བྱེད་ཐུབ་ཡག་བྱུང་བ་ཡིན་ན་དངོས་གནས་བདེ་སྐྱིད་ཡོང་གི་རེད། གང་ལ་བརྟེན་སའི་སྤྱི་ཚོགས་དེ། ཅིག་ཨེ་ནི། དང་ཁ་རུ་བྲལ་བྱས། སོ་སོ་གཅིག་པོ་ཅིག་རང་གཅེས་འཛིན་གྱི་བསམ་བློ་བཏང་ནས་རང་གཅེས་འཛིན་སྤུ་སུ་ཐོག་དེ། གཞན་གཞན་ལ་ཕན་བདེ་བསྐྲུན་ཡ་དེ་དངོས་གནས་རང་གཅེས་འཛིན་རྒྱུ་མཚན་ལྡན་པ་དེ་རེད་ཤག།

དངོས་སུ་དང་རྐྱང་པ། དངོས་སུ་ཕ་གི་དང་འབྲེལ་བ་ཡོད་བསྡད་པ་ཞིག་མིན་པ་ཡིན་ན་ཡང། ཁོ་གང་ལྟར་སོ་སོའི་ཅིག་སེམས་ཀྱི་ཞི་བདེ་ཡོང་གཙོ་བོ་དེ་བྱམས་བརྩེ་ཡིན་དུས་རྩ་ནས་བྱམས་བརྩེའི་དམིགས་པ་དང་སེམས་ཅན་དེ་ཚང་མ་ལོག་རེ་ཡིན་དགོས་འདུག་ག་ས་དེ་འདྲ་ཡིན་དུས། ཐོག་མེད་དུས་ནས་བདག་ལ་བརྩེ་བ་ཅན་མ་རྣམས་སྡུག་ན་རང་བདེས་ཅི་ཞིག་བྱ། དེ་ཕྱིར་མཐའ་ཡས་སེམས་ཅན་བསྒྲལ་བྱའི་ཕྱིར་བྱང་ཆུབ་སེམས་བསྐྱེད་རྒྱལ་སྲས་ལག་ལེན་ཡིན།